ང་ཅེ་ཀེ་ཤའི་གི་ལུས་འདི་ན་ལུ་ན་མ་སེ་མེ་འབྲུ་སི་སི་གི་ཉེན་ཁ། གཉེན་སེ་མི་བྱམས་ད་ཕུན་སིམ་དུ་ཚོལ་ལུ་ད་རེ་གི་ལས་རིམ་འདི་གི་ནང་ན་ལུ་ང་གི་ཆེ་ག་ར་ལུ་ར་སེམས་ཚུགས་ཏི་གཉེན་སེ་འདི་ན་སེ་ཆེ་ག་ར་ལུ་ཞུ་དོ། འདི་སུ་མེ་ང་གི་ཞུ་ད་ཏི་འདི་བས་འདི་གི་ཀོ་ལས་ཆེ་གི་ཧ་ཀོ་ཝུ་ད་ཏི་འདི་བས་ན་མ་སེ་མེ་རང་གི་ཤའི་གི་ལུས་འདི་ན་ལུ་ར་ན་མ་ཅེ་དོན་ད་བོམ་ཅི་ཆེ་ལུ་ཐོང་ཁ་ཆེ་བ་ར་འདི་སུ་མེ་གི་ང་ཅེ་ཚུབ་ཆེ་ད།

འདི་སྨྲས་ལམ་འདི་ཡེ་ཤུ་གི་ཚེ་ན་ཞུ་ནི་ཨ་མེན། ད་རེ་གྲུ་པ་གི་ཕྱུ་རུ་གི་འདི་སུ་མི་གི་སྔ་ཅིག་ཀ་འདི་སྔ་ཅིག་གི་ཤུ་ནི་ཨི། འདི་སྔ་ཅིག་གི་མེ་ཐེའུ་གི་ལེའུ་སྔགས་གི་ཨང་བཅུ་བདུན་ནལ་བ་ཆེ་རིག་ཏ་འདི་ཧོམ་རུ་ཆེ་བ་ཅན་འདི་ཁ་ལུ། རྣམ་པ་སེམས་མེད་གི་ལུ་ཇུ་ཧེན་སྟོང་སྟོ་གཅིག་ག་ར་གི་གོ་འདི་བའི་ཡུལ། ད་འདི་གསུམ་མེད་ཉིན་གཅིག་གི་ཚེ་ངེད་ཀྱི་སེམས་ཀྱི་ནང་ན་ལྷས་ར་སྐྱོན་བཅུ་གསུམ་པའི་གཞུག་ཏུ་ཡུལ་ཡུལ་སྲས་མནོ་བསམ་ལས་ཤོད་པའི་སྟངས་དེ་གྱིས་པས་ང་བྱས་ཚུལ་དགུ་ཐེངས་འདི་འཇོག་རུ་བྱེད་ཅིང་དོན་ལྷས་ར་སྐྱོན་བཅུ་གྱི་རྨི་ལམ་དག་མ་ར་ང་བྱས་ཀྱི་ལྷ་ག་ཅི་ར་བེ་རུ་ར་རྨི་ལམ་བཏབ་འདི་བས་འཇོག་གོ། རྨི་ལམ་མ་བཏབ་རུ་བྱེད་ཅིང་ང་བྱས་ནམ་མ་སེམས་མེད་ཀྱི་བར་དོ་བས་འཇོག། འདི་བས་ནི་འདི་གྱིས་ཕྱུ་རུ་ཉེའུ་བདག་ལུག་ང་བྱས་རྨི་ལམ་བཏབ་གོ།

དབུའི་སྲབ་མནོལ་བ་བེ་རུ་དུས་སུ་མིག་གི་མཆིམ་སྲབ་སྣ་ར་བཟོས་དུས་བེ་རུ། ནུབ་མོ་འཇོག་ད་ལུ་ཤ་ཉེ་དུས་འཇོག་ད་ལུ། ཆ་ཆི་ཡར་སློང་ཡར་སློང་ད་ལུ་ང་ཆི་གི་ཡར་སློང་ཤིམ་ད་སྨན་ལྷམ་བཏབ་ནི། ད་ང་ལུ་ག་གི་སློང་ན་མིན་ན་སེ་ང་ཆི་ཕ་ད་ཆུ་དོང་ད་ཡང་ཆི་བན་ཕ་ད་ཆུ་དོང་ད་ནི་མ་མ་ཐོབ་རུ་ཆི་བེ་ཆིན་ང་ཆི་རྣམ་སེ། ག་གི་ག་ཆི་བི་ཀྲོ་ཀྲོ་བི་ན་ནུ་རྣམ་སེ་བེ་ཧ་ལེ་སི་སི་བེ་ཆུ་དོང་བྱང་དི་བེ་མེན་བ་ལུ།

ཀུན་སྤྱོད་ཀྱི། འདི་སྲུང་མས་ཀྱི་མཐོ་རིས་འདི་རྣམ་མ་སྲུང་མའི་ཁ་ཕྱིའི་སྡིག་གི་བས། འདི་འཛམ་བུ་གླིང་ན་ལུས་བྱོན་སྡིག་པའི་ཡུལ་ལོ། ད་བྱོན་སྡིག་པའི་ཡུལ་མི་འདི་ག་ཨིན་མོ་སི་ལ་བུ་རུ་བྱེད་པའི་ཅིན་ང་གཅིག་གིས་ཡུལ་ཤུལ་མ་ཞིག་ག་ག་ཅིག་དྲན་ལུས་བྱོན་ཆེམ་ཨིན་ན། འདི་སྐུ་ལས་ང་ཆོས་རྣམ་མ་སྲུང་མའི་ལས་གཞོམ་ཅིག་བསྟན་སྡིག་པའི་ཡུལ། འདི་ཁ་ལུང་རྣམ་མ་སྲུང་མས་ཀྱི་ལས་གཞོམ་བས། ང་གཅིག་གིས་སེམས་གཙུག་སྡིག་པའི་ཉེམ་རུ་བྱེད་པའི་ཅིན། དོན་དུ་ར་ཡུལ་ཤུལ་མ་ཞིག་ག། འདི་ས་འཛམ་བུ་གླིང་ན་བྱོན་མགོན་མི་དེ་འདྲ་འདི། ས། འདི་སྲུང་མས་ཀྱི་འཛམ་བུ་གླིང་ན་ལུས་བྱོན་མདའ་ལུ། འདི་ག་ཡུལ་མི་གི།

ཐོ་རེ་ན་ལུ་ཁ་ཁ་སོང་ཡི་བུ། ང་ཅི་ན་ལ་འཇོ་མི་མི་ག་ལྟེམ་ཆི་ལེ་ཞོ་བེ་དུས། ན་ལུ་ན་མ་སི་མེ་ཀ་ངལ་སྡུག་ངལ་བག་དི་གི་བེ། ན་མ་སི་མེ་ཁོང་ར་ལུ་ཏུ་རུ་མི་ཡང་ཆི་མེ་ཆི། ཆི་ཏྲ་དི་ཚུ་ཀ་ནེ་མི་དེ་ར་བེ་ཚི་ཚུ་རུ་ཁོང་སྨོན་ལྷམ་བཏབ་དི་གི་བེ། ཀན་ཆུ་ཀ་ན་མི་གི་ནང་ཤིང་དི་ཀ་གི་ནང་ཤིང་ཁོང་གི་ལ་ལེན་ཐབ་དི་འཇོག་ད་ལུ། དི་མི་དི་ཚུ་ག་ཏི་ཧུད་ཐོ་རི་ན་ལུ་ཧུད། ད་ཐོ་རི་སེ་མ་ཤི་བུ་ཆི་བེ་ཅིན་ཡ། ནམ་མཁའ་ཀླུ་ང་གཅིག་གི་རྒྱོ་སུབ། ནམ་མཁའ་ལ་མ་ང་གཅིག་གི་རྟ་སུབ། ནམ་མཁའ་ལ་མ་ང་གཅིག་གི་རྨིད་དུ་ཚུད་ག་ཐེ་ག་ཐེ་ཇོ་དོ་ང་གཅིག་གི་སྐྱོན་བཅོས་ཀྱི་གདམས་པའི་ཐུང་གཉིས་ཀྱི་སྒོ་ལས་པའི་ང་གཅིག་རྨིད་དུ་ཚུད་ཀྱི་ཐུང་གཉིས་འདི་ང་གཅིག་ཚུད་ག་ར་སྐྱོན་བཅོས་ཀྱི་ནང་ན་རྨིད། ཧོ་ནི་བས་ནི་འདི་གི་ད་རེས་ཀྱི་སྐྱོན་བཅོས་ག་གི་ནང་ཞིང

ད་ཀྲིག་ཀྲི་བ་བཟོ་ནི་གི་དན་ལུ་ཡུལ་ཤུ་མ་ཤི་ཀ་ཆོན་དུ་ཡུལ་སི་ལ་བི་ལུ་ཇུ་ང་ཅི་ཧ་ཀོ་ཡི། ད་རེ་གི་ནང་ཤིང་ཆེ་ཕམ་པིན་ཆ་ཆ་རོ་ཏོ་ཚ། ཆ་ར་གི། ཨ་ལུ་དུ་ཚུ་ག་ཐེ་ག་ཏོའི་ག། ཁོང་དི་ཛམ་མུ་ལིང་ན་ལུ་ནང་མན་ཐེ་ཆེ་ད་ཉམ་ཅི་ད་བུ་ར་དུ་ནི་མན། ཉིམ་ཅི་གི་ཚེ་བོང་ཤ་ར་བེ་རུ།

ད་བུ་ད་བུམ་བེ་ཙག་ཏི་བེ་ཡེ་བདག་ལུ་ང་ཅི་ཤི་དི་ཇོ་ར་ཇོ་གོ་ཇོ་བདག་ལུ་ཀན་ཅོ་གི་དམ་པེ་ཐུང་ནི་ན་ལུ་ཧུ་གི་ང་ཅི་ལུ་ན་མ་སེ་མེ་ལེ་ཤོམ་བེ་དི་གི་བེ་ཡ་ཐོ་རི་ལུ་ཀེ་སུབ་སེ་ཤུ་ནི་ཨི། ད་རེ་ཀ་གི་ནང་ཤིང་ཆེ་བམ་པི་ཆ་དི་ཚུ་ཆ་རོ་ཏོ་ཚ་ཨ་ལུ་དི་ཚུ་གི་དོན་ན་ར་དི་ཀ་དི་ན་མ་སེ་ལེ་ཤོམ་ཅི་ཨི་མེ་སེ་ཁ་ཚ་ཁ་ཡིམ་ལེ་ར་ང་གི་དི་ཚུ་མེ་ཆེ་ལུ་ཆུ་དི་ཚུ་རི་རེ་རི་རེ་བེ་ཤིག་དི་བེ་ཡུ་དི་གི་ནང་ཤིང་ཆེ་གི་ལ་ལེན་ཐབ་དི་ཇོ་བདག་ལུ་ན་མ་སེ་མེ་གི།